ད་ང་ཚོས་ད་ལྟ་བར་དུ། ཨ་ནེ། མ་ནེ་རིན་གོང་དང། ཕྱིར་ཚོང་རིན་གོང་ལ་བརྟེན་བྱས། ཨ་ནེ་ཁེ་དང་གྱོང་ག་འདྲེས་རག་གི་ཡོད་པ་དང། ཨ་ནེ་མ་ནེ་རིན་གོང་དང་ཕྱིར་ཚོང་རིན་གོང་གི་བརྒྱུད་ནས། ཨ་ནེ་ང་ཚོས་ཁེ་གྱོང་བཤད་སྟངས་ཀྱི་ཆོ་ག། རེད་བ། ད་ང་ཚོ་ངོ་སྤྲོད་ཐུབ་པ་འདྲ་བོ་ཞིག་རེད། རེད་བ། ད་གཙོ་བོ་དེ་སྦྱོང་བརྡར་གནང་དགོས་རེད་མཁྱེན་སོང་ཨ་སྦྱོང་བརྡར་གནང་པ་ཡིན་ན་ཨ་ནེ་ཁོ་གཞི་ནས་ཡག་པོ་ཆགས་ཡས་རེད་ཉན་པ་ཙམ་གྱིས་ཡག་པོ་ཆགས་ཡས་དེ་འདྲ་གང་ཡང་ཡོད་མ་རེད་མཁྱེན་སོང་ཨ། འདི་རེད། ད་ང་ཚོ་ཁེ་དང་གྱོང་འཚོལ་སྟངས་ཤེས་ཀྱི་ཡོད་པ་ཡིན་ན། རེད་བ། ད་ང་ཚོ་གལ་སྲིད་མ་གནས་རིན་གོང་དང་ཕྱིར་ཚོང་རིན་གོང་འཚོལ་དགོས་ཡོད་ན་ད། ཨེ་ནི་ང་ཚོ་མ་གནས་རིན་གོང་འཚོལ་སྟངས་དང་ཕྱིར་ཚོང་རིན་གོང་འཚོལ་སྟངས་ག་འདྲེས་རེད་ཨེ་འདི་གི་ཆོ་ག་ག་འདྲེས་ཡོད་རེད་ཆོ་ག་དེ་ག་འདྲེས་སྒྲུབ་པ་རེད། རེད་བ། ཨེ་འདིའི་ཐོག་གྲོས་བསྡུར་ཞུ་གི་ཡིན། ཨེ་ནི་ཐོག་མའི་ཆ་ལ་ཨེ་ནི་མ་གནས་རིན་གོང་ནས་འགོ་བཙུགས་ཀྱི་ཡིན་ད། ད་གལ་སྲིད་ང་ཚོ་མ་གནས་རིན་གོང་ཞིག་བཙལ་དགོས་ཡོད་པ་ཡིན་ན། ང་ཚོ་ཁེ་གྱོང་ལ་ནི་བཤད་གི་ཡོད་རེད་བ། དེ་འདྲས་ཡིན་པ་སོང་ཙང

ད། ཁྱེད་རང་གིས་དཀར་ཡོལ་འདི་གཟིགས་པའི་སྐབས་སུ་ཡང་མེད་ན་ཁྱེད་རང་གིས་དཀར་ཡོལ་འདི་ཉོས་པའི་སྐབས་སུ་ཧིན་སྒོར་ག་ཚོད་གནང་བ་རེད་ལབ་ན། སྒོར་སུམ་ཅུ་ཏག་ཏག་གནང་བ་རེད་མཁྱེན་སོང། སྒོར་སུམ་ཅུ་གནང་བ་རེད། དཀར་ཡོལ་འདི་ལ་ག་ཚོད་གནང་བ་རེད། སྒོར་སུམ་ཅུ་གནང་བ་རེད། མཁྱེན་སོང་ཨ། སྒོར་སུམ་ཅུ་འདི་ག་རེ་ཆགས་པ་རེད། མ་གནས་རིན་གོང་ཆགས་པ་རེད། དེ་ང་ཚོས་གོང་དུ་གྲོས་བསྡུར་བྱས་ཚར་ད། རེད་བ། ད་གཟིགས་ཨ། ཁྱེད་རང་གིས་སྒོར་སུམ་ཅུ་གནང་བ་རེད་ད་མཁྱེན་སོང་ཨ། སྒོར་སུམ་ཅུ་གནང་ནས་དཀར་ཡོལ་དེ་ཉོས་པ་རེད། རེད་བ། སྒོར་སུམ་ཅུ་དེ་མ་གནས་རིན་གོང་རེད་མཁྱེན་སོང། ད་ཁྱེད་རང་གིས་དཀར་ཡོལ་དེ་མི་གཞན་པ་ཅིག་ལ་བཙོངས་པ་རེད། མཁྱེན་སོང། བཙོངས་བྱས་ཁྱེད་རང་གིས་སྒོར་ག་ཚོད་ལེན་པ་རེད་ལབ་ན། རེད་བ། མི་གཞན་འདི་ལ་བཙོངས་པའི་སྐབས་སུ་ཁྱེད་རང་གིས་སྒོར་ག་ཚོད་ལེན་པ་རེད་ན། སྒོར་བཞི་བཅུ་ལེན་པ་རེད། མཁྱེན་སོང། འདི་སྒོར་བཞི་བཅུ་དེ་ག་རེ་རེད་ཁྱེད་རང་གི་ཕྱིར་ཚོང་རིན་གོང་རེད། ད་མ་གནས་རིན་གོང་དང་ཕྱིར་ཚོང་རིན་གོང་ང་ཚོ་ཡུན་རིང་པོ་ནས་གྲོས་བསྡུར་བྱེད་ཀྱི་ཡོད་རེད་བ་ད་དེ་ཤེས་ཀྱི་ཡོད་རེད་བ། ད་མགྱོགས་པོར་གཏོང་གི་ཡིན་ད། ད་མ་གནས་རིན་གོང་དང་ཕྱིར་ཚོང་རིན་གོང་གཉིས་ཀ་ང་ཚོ་ལ་རག་ཚར་བ་རེད། མཁྱེན་སོང། འདི་སྒོར་བཞི་བཅུ་དེ་ག་རེ་རེད། ཕྱིར་ཚོང་རིན་གོང་རེད། མཁྱེན་སོང། ད་ལས་སླ་པོ་འདུག་བ། ད་དེ་ཕར་འཐེན་འདི་འཁྱེར་ད། ད་དེ་མི་ལ་བཙོངས་ཚར་མཁྱེན་སོང་ཨ། ད་དེ་གཟིགས་ཨ། འདིའི་སྒོར་སུམ་ཅུ་དེ་ག་རེ་རེད། མ་གནས་རིན་གོང་རེད། ཁྱེད་རང་གིས་སྒོར་མོ་སུམ་ཅུ་ལ་ཉོས་པ་རེད་ཡིན་ན་ཡང་སྒོར་བཞི་བཅུ་ལ་བཙོངས་པ་རེད། འདུག་ད་ཁེ་བཟང་རག་ཤག་གྱོང་རག་ཤག། ཁེ་རག་འདུག་བ། ཁྱེད་ཀྱི་དེ་ཁེ་རག་འདུག་བ། འོ་རེད་བ། ད་ཁེ་རག་ཡོད་པ་ཡིན་ན་ཁེ་བཟང་བཙལ་ཡས་ཀྱི་ཆོ་ག་ག་རེ་རེད། ཕྱིར་ཚོང་རིན་གོང་ནས་མ་གནས་རིན་གོང་འཐེན་གནང་དགོས་རེད། ཕྱིར་ཚོང་རིན་གོང་ནས་མ་གནས་རིན་གོང་འཐེན་གནང་ན་ང་ཚོ་ལ་སྒོར་ག་ཚོད་རག་གི་རེད་སྒོར་བཅུ་རེད་འདུག་མཁྱེན་སོང་བཞི་བཅུ་ནས་སུམ་ཅུ་འཐེན།

ད་ལྟོས་ཤིག་ཨ། ད་ཁེ་སང་དེ་ལ་བརྟེན་བྱས། རེད་བ། ཨེ་ནི་ང་ཚོ་མ་གནས་རིན་གོང་ག་འདྲས་འཚོལ་ཡིན་པ་ད་རིང་དྲི་བ་འདི་རེད། ད་ང་ཚོ་མ་གནས་རིན་གོང་འཚོལ་རེད་བ། དེ་འདྲ་ཡིན་པ་སོང་ཙང། མ་གནས་རིན་གོང་འཚོལ་ཡོང་པའི་སྐབས་སུ། གལ་སྲིད་ཁྱེད་རང་ལ་ཁེ་སང་རག་ཡོད་ན། ཕྱིར་ཚོང་རིན་གོང་སྒོར་ག་ཚོད་རེད་དྲན་གི་འདུག། ཕྱིར་ཚོང་རིན་གོང་སྒོར་བཞི་བཅུ་རེད། ཡིན་པ། དཀར་ཡོལ་དེ་སྒོར་བཞི་བཅུ་ལ་བཙོངས་པ་ཡིན་པ། ཕྱིར་ཚོང་རིན་གོང་སྒོར་བཞི་བཅུ་རེད། ད་ཁེ་རག་ཡོད་པ་ཡིན་ན། མ་གནས་འཚོལ་བའི་སྐབས་སུ་གལ་སྲིད་ཁྱེད་རང་ལ་ཁེ་རག་ཡོད་པ་ཡིན་ན། ཨེ་ནི་ག་རེ་བྱེད་དགོས་རེད་ཟེར་ན་ཕྱིར་ཚོང་རིན་གོང་ནས་ཁེ་སང་ག་ཚོད་རག་པ་དེ་མར་འཐེན་དགོས། མཁྱེན་སོང། ཕྱིར་ཚོང་རིན་གོང་ནས་རེད་བ། ཕྱིར་ཚོང་རིན་གོང་ནས་ཁེ་སང་ག་ཚོད་རག་པ་དེ་མར་འཐེན་དགོས། མཁྱེན་སོང་ངས། ད་ལྟོས་ཤིག་དེ་ལ་ག་ཚོད་འདུག་བཞི་བཅུ་འདུག་བ། ད་དེ་བཞི་བཅུ་ནས་ག་ཚོད་འཐེན་དགོས་འདུག་བཅུ་འཐེན་དགོས་འདུག་བ།

མ་གནས་འཚོལ་ཡོང་པའི་སྐབས་སུ་གལ་སྲིད་ཁྱེད་རང་ལ་ཁེ་སང་རག་ཡོད་ན་དེ་གི་ཆོ་ག་ག་རེ་ལབ་ན། ཕྱིར་ཚོང་རིན་གོང་ནས་ཁེ་སང་ག་ཚོད་རག་པ་དེ་འཐེན་གནང་དགོས་རེད་ག་རེ་ཟེར་ན་ཁེ་སང་དེ་ཁྱེད་རང་གི་པེ་ཤ་མ་ར་བ། ཁྱེད་རང་ལ་ཕྱིས་སུ་བྱུང་འགྱོག་གི་པེ་ཤ་རེད་མ་གཞི་ཁྱེད་རང་གི་ངོས་ནས་བཏང་བཞག་འགྱོག་གི་པེ་ཤ་མ་རེད་བ་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་འཐེན་དགོས་ཡོད་རེད་བཞི་བཅུ་ནས་རེད་བ་ཕྱིར་ཚོང་རིན་གོང་དེ་བཞི་བཅུ་རེད་བཞི་བཅུ་ནས་ཁེ་སང་ག་ཚོད་རེད་བཅུ་རེད་བཞི་བཅུ་ནས་བཅུ་འཐེན་ན་ང་ཚོ་ལ་ག་ཚོད་རག་སོང་སུམ་ཅུ།

འོ་ཡ། ད་གཉིས་པ་དེ་ག་རེ་བཤད་ཀྱི་ཡིན་ཟེར་ན། ཨཱ་ནི་ང་ཚོ་མ་གནས་རིན་གོང་འཚོལ་ཡོང་པའི་སྐབས་སུ་གལ་སྲིད་ང་ཚོ་ལ་གྱོང་རག་ཡོད་ན། ཨཱ་ནི་ཆོ་ག་ག་རེ་རེད་ག་འདྲས། རེད་བ་འདི་ཐོག་གྲོས་བསྡུར་ཞུ་གི་ཡིན། ཨཱ་ནི་ལྷན་རྒྱས་སྐུ་གཟུགས་ལ་ཐུགས་ཟབ་གནང་ངོ།